བཀྲ་ཤིས་བདེ་སྐྱིད་ལགས་རེད། ཁོ་མོ་ཡིན་རྒྱུ་ན་རང་ཉིད་ཀྱི་སློབ་གཉེར་བརྒྱུད་རིམ་དང་མཐོ་རིམ་སློབ་གསོའི་ཞིབ་འཇུག་སྐོར་ནས་ཁ་བརྡ་བྱས་ཡོད་ལ། དམིགས་བསལ་གྱིས་ཆི་རེད་ཟེར་ན་གཉུག་གནས་མི་རིགས་ཀྱི་ཤེས་རིག་གི་གཞུང་ལུགས་དང་ཞིབ་འཇུག་ཐབས་ལམ་རིག་པ་ལ་བརྟེན་ནས་བོད་ཀྱི་གནོད་བྱེད་ལྟ་བ་གཙོར་འཛིན་པའི་ཤེས་རིག་རྒྱུན་འཛིན་དང་ཤེས་རིག་གསར་སྐྲུན་གྱི་ཐབས་ལམ་རིག་པ་ཞིག་འདི་ནས་ཁྱེད་རྣམ་པར་ངོ་སྤྲོད་བྱེད་རྒྱུ་རེད། ཡང་དེ་ནས་དེ་རིང་གི་ལེ་ཚན་འདི་ཡིན་རྒྱུ་ན

མཐོང་ཡོད་ད་དེ་ཡིན་ད་ད་ལོ་དེ་འདྲ་ཅིག་གི་ཚེ་ལ་མཐོང་ཡོད་པའི་རྒྱུ་མཚན་གྱིས་ང་དེ་སློབ་གྲྭ་ནང་ལ་ཚུད་པ་རེད་ད་དེ་སྔོན་ན་ལོ་གཅིག་གཅིག་གཅིག་གཉིས་སྔོན་ན་ཁྱོད་སློབ་གྲྭ་གཏན་ནས་སོང་མྱོང་བ་མ་རེད་པས་ཡོད་མ་རེད་ད་སྤྱིར་བཏང་སློབ་གྲྭ་མེད་ག་དེ་སྡེ་བ་ནང་ལ་སློབ་གྲྭ་ཡོད་མ་རེད་དེ་ནས་སློབ་གྲྭ་འགྲོ་དགོས་རྒྱུ་གཅིག་ལྟ་བ་འདྲ་ད་དགོས་པ་འདྲ་ཡོད་མ་རེད

བོད་ཡིག་གཙོ་བོ་བྱས་པའི་སློབ་གྲྭ་གཅིག་རེད་དེ་གི་ནང་ལ་སོང་ཟིན་དེ་ནས་དེ་སློབ་གྲྭ་དེ་ལ་སློབ་ཆུང་ལོ་གཉིས་སམ་གསུམ་འདོན་ནས་ད་སློབ་ཆུང་མཐར་ཕྱིན་སོང་ཨོ་རེད་རེད་རེད་ད་དེ་རིམ་པ་བཞིན་དུ་ཁྱོད་མུ་མཐུད་དུ་ད་སློབ་འབྲིང་ར་མཐོ་འབྲིང་འགྲིམ་ཟིན་མོ་དེ་གང་ནས་སོང་ནི་ན་རེད་རེད་རེད

འདོན་ས་སོང་ནི་རེད། དེ་ཕལ་ཆེར་ཉིས་སྟོང་གཅིག་ཡས་མས་ཟིག་ད།
ཨོ། རེད་རེད་རེད། ཨོ་དེ་ནི་རིམ་པ་བཞིན་དུ་ཡིན་རྒྱུ་ན། དམའ་འབྲིང་ར་མཐོ་འབྲིང་ཚང་མ་སློབ་གྲྭ་དེ་ནས་སློབ་སྦྱོང་ཡིན་ན་ར་ཅི་རེད། དམའ་འབྲིང་དར་རྩེ་མདོ་བོད་ཡིག་སློབ་གྲྭ་ནས་ཐོན་ནི་རེད་ད། དམའ་འབྲིང་མཐར་ཕྱིན་རྗེས། ཡང་ད་གོ་སྐབས་ཟིག་རག་ནས་ད། དར་རྩེ་མདོ་དར་རྩེ་མདོ

ཁོ་རང། རང་ཉིད་ཀྱི། རེད། ཡོད་མ་རེད། རེད། དེ་རང་ཉིད་ཀྱི་སློབ། བསླབ་བྱ་གཙོ་བོ་དེ། རྩིས་རིག་ཅིག་ཡོད་རེད་ཡིན་ན་ཡང་མཐོ་འབྲིང་གི་རྩིས་རིག་མ་རེད། དེ་ནས་བོད་ཡིག་ཡོད་རེད་རྒྱ་ཡིག་ཡོད་རེད་དེ་ཚོ་ཚང་མ་མཐོ་འབྲིང་གི། ཁྲིད་གཞི་ཆེན་པོ་མ་རེད་ཡང་རང་ཉིད་དགེ་རྒན་གྱི་ཁྲིད་གཞི་ཅིག་ཡོད་ད་དགེ་རྒན་གསོ་སྐྱོང་རེད་མོ། ད་རེད་རེད། དེ་གི་གཙོ་བོ་སློབ་ཆུང་གི་དགེ་རྒན་གསོ་སྐྱོང་བྱེད་དགོས་རེད། དེ་ནས་ད། སློབ་གསོ་རིག་པ་ད། སེམས་ཁམས་རིག་པ་ཡོད་ཀ། ཞྭ་དབྱིབས་ཞིབ་གཉེར་བྱེད་རིགས།

ཨོ། རེད་རེད་རེད། གོ་སོང་གོ་སོང། དེས་ན་ཁྱོད་མཐོ་རྒྱུགས་སྤྲོད་དེ་གི་ལོ་ནམ་ཚོད་ཟིག་རེད། ཉིས་སྟོང།
དེ་ཉིས་སྟོང་བདུན་གི་ལོ་རེད། ཉིས་སྟོང་བདུན་གི་ལོ་མཐོ་རྒྱུགས་སྤྲད་ནས་ལོ་དེ་གི་ནང་ལ་ང་འདི་དཀར་མཛེས་ཁུལ་ཀྲུང་དབྱང་མི་རིགས་སློབ་ཆེན་ནས་དཀར་མཛེས་ཁུལ་ལ་བོད་ཡིག་གཙོ་བྱས་པའི་གི་སློབ་མ། དཀར་མཛེས་ཁུལ་དང་རྔ་བ་ཁུལ་གཉིས་ཀ་ལ་སློབ་མ་ལྔ་བསྡུ་དགོས་གི་མོ། ཨོ་དེ་ནས་རེད། ང་སློབ་མ་དེ་ལྔ་ལྔ་གི་སློབ་མ་དེའི་ནང་ཚུད་ཡོད་ནི་རེད། ཨོ་དེ་ནས་ད་རེད།

ཡ་ཡ་ཡ་དེ་ད་ང་ཚོ་བོད་རིག་པ་སྡེ་ཁག་སྐབས་དེ་གི་བོད་རིག་པ་སྡེ་ཁག་ད་ཕྱི་རྒྱལ་གི་སློབ་གྲྭ་ཁ་ཤས་བར་ན་ཅིག་སློབ་མ་བརྗེ་རེས་བྱེད་རྒྱུ་གི་ལས་གཞི་དེ་འདྲ་ཟིག་ཡོད་གི་མོ་དེ་ནས་ང་ལོ་རིམ་བཞི་པ་གི་སྐབས་སུ་ཉིས་སྟོང་བཅུ་ཉིས་སྟོང་བཅུ་གི་ལོ་གི་སྟོན་ཁ་འདྲ་ཟིག་རེད་དེ་ལ་དེ་ནས་དེ་ཨ་རི་གི་བྷི་ཇི་ནི་ཡ་སློབ་གྲྭ་ཆེན་པོ་ལ་ཡང་ལོ་གཅིག་གི་སློབ་སྦྱོང་བྱེད་རྒྱུ་སློབ་སྦྱོང་བྱེད་ས་ཡོང་རྒྱུ་གི་གོ་སྐབས་ཐོབ་པ་རེད་དེ་ནས་ད་འདི་ཡོང་ནས་ད་ཆོས་ལུགས་སྡེ་ཁག་ནས་འོ་སྐུལ་གཅིག་ནང་ཆོས་ཀྱི་སློབ་ཚན་དེ་འདྲ་ལ་ཟུར་ཞུགས་བྱས་ནས་མྱོང་ཡོད་དེ་མ་ཚད་ད་འདི་འདི་ཕྱོགས་ནས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བ་ཡོད་ནོ། དེ་ནས་སྤྱི་ཚོགས་འཕེལ་རྒྱས་ཀྱི་ལས་ཀ་ཆེན་པོ་ཡོད་ཀ། རེད། དེ་དང་འབྲེལ་བ་ཡོད་ནོ། སློབ་ཚན་ཟེར་བ་དེ་འདྲ་ཅིག་ལ་ཞུགས་ཐུབ་སོང། དགེ་རྒན་དེ་གི་ལས་ཀ་གཙོ་བོ་འདི་ཨ་ཧྥི་རི་ཁ་གི་རྒྱལ་ཁབ་མང་པོ་ཞིག་ལ་ལས་ཀ་ལས་ནོ་གི་འདི་འདྲ་དགེ་རྒན་ཟིག་རེད། དེ་གི་སློབ་ཚན་དེ་བརྒྱུད་ནས་ད་ང་ད་སློབ་མ་ཨ་རི་འདི་བིར་ཇི་ནི་ཡ་གི་སློབ་མ་ཁ་ཤས་ཟིག་གི་ལས་གཞི་ཅིག་ལས་གཞི་གཅིག་ལས་གཞི་གི་རོགས་སྐྱོར་གྱི་སྒོར་མོ་ཐོབ་སོང། རེད། དག་དེ་ནས་ད་ང་ཚོ་ཉིས་སྟོང་བཅུ་གཅིག་གི་དབྱར་ཁ་ལ་ཕྱི་སོག་གི་རྒྱལ་ཁམས་ལ་སོང་ནས་དེ་ཟླ་བ་ཁ་ཤས་ཟིག་དེ་ནས་སློབ་སྦྱོང་དང་དེ་ནས་གཅིག་ས་གནས་དེ་གི་དམངས་ཁྲོད་ཀྱི་ཚོགས་པ་དང་དེ་ཚོ་མཉམ་དུ་ལས་ཀ་ལས་རྒྱུ་གི་གོ་སྐབས་ཟིག་བྱུང་སོང། ད་དེ་གི་དེ་ལས་ཀ་དེ་བརྒྱུད་ནས་ཡང་ང་ཚོ་ནང་ནས་གཅིག་ཁོར་ཡུག་སྲུང་སྐྱོབ་དང་དེ་ཚོའི་ལས་ཀ་ལས་མཁན་གྱི་དམངས་ཁྲོད་ཀྱི་ཚོགས་པ་གི་ལས་ཀ་ལས་མཁན་ཁ་ཤས་ཟིག།

རྒྱུས་ལོན་བྱུང་སོང་མོ། དེ་ནས་ང་ཉིས་སྟོང་བཅུ་གཅིག་གི་སྟོན་ཁ་ཡར་མས་སུ། གཞུང་འབྲེལ་མིན་ནི་གི་ཚོགས་པ་ཟེར་གོ་མོ་ཁོར་ཡུག་སྲུང་སྐྱོབ་ལ་སོགས་པ་ལས་ཀ་ལས་ནི་དེ་གི་ནང་ལ་ལས་ཀ་རག་སོང། དེ་ཚོགས་པ་དེ་བརྒྱུད་ནས་ད་ཚོགས་པ་དེ་ལ་ལོ་ངོ་ལོ་བཞི་འདྲ་ཟིག་གི་ལས་ཀ་ལས་ཡོད་རེད། ད་ཚོགས་པ་དེ་བརྒྱུད་ནས་ད་ང། ད་བོད་གི་ཅིག་ས་གནས་ནས་ཅིག་ལས་ཀ་གལ་ཆེན་ལས་ནི་ཁོར་ཡུག་སྲུང་སྐྱོབ་དང་རིག་གནས་རྒྱུན་འཛིན་དེ་ནས་ད་འཚོ་བ་ཀུན་འཕེལ་རྒྱས་ལ་སོགས་པ་སྐོར་ནས་ལས་ཀ་ལས་ནི་མི་སྣ་མང་པོ་ཞིག་དང་དེ་འདྲ་ངོ་ཤེས་སོང་དཔེར་ན་ད་ཨ་ཁུ་བཀྲ་ཤིས་བཟང་པོ་ད་འོ་དེ་མཛོད་དགེ་གི་སྦྲ་ཁྱིམ

དེ་གཙོ་བོ་མཐོ་རིམ་སློབ་གསོ་རེད་མཐོ་རིམ་སློབ་གསོ་རེད་དེ་རེད་དེ་ད་ང་ལོ་ཁ་ཤས་གི་ལས་ཀ་གི་རྗེས་སུ་ད་ཡར་རྗེས་ཡིན་དེ་ང་ཞིབ་འཇུག་སློབ་མ་གི་སློབ་གསོ་དེ་མྱོང་ཡོད་མ་རེད་དེ་འབུམ་རམས་པ་ལ་ཞིབ་འཇུག་གི་དེ་ཐད་ཀར་ད་དངོས་གཞི་སློབ་མ་གི་རྗེས་ནས་ད་ཐད་ཀར་འབུམ་རམས་པ་ཞིབ་འཇུག་བྱས་ཡོད་རེད་འབུམ་རམས་པ་གི་དེ

མཐོ་རིམ་སློབ་གསོ་དང་རྒྱལ་ཁམས་བར་གི་འབྲེལ་བ་མཐོ་རིམ་སློབ་གསོ་གི་སྤྱི་ཚོགས་དང་རྒྱལ་ཁམས་ལ་ནུས་པ་ཆི་མོ་ཐོན་གོ་གི་ཡང་ན་མཐོ་རིམ་སློབ་གསོ་ལ་སྤྱི་ཚོགས་དང་རྒྱལ་ཁམས་ཀྱི་ཤུགས་རྐྱེན་ཆི་མོ་ཐེབས་གོ་གི་ཟེར་ནས་དེ་ཞིབ་འཇུག་གི་ཁྱབ་ཁོངས་གཅིག་རེད་མོ། རེད། གཉིས་པ་ཡིན་ན་ད་མཐོ་རིམ་སློབ་གསོ་ནང་ནས་མཐོ་རིམ་སློབ་གསོ་བརྒྱུད་ནས་འགྲོ་ནི་གི་སློབ་མ་ཡོད་ཀ་སློབ་མ་དེ་ཚོ་གི་སློབ་གསོ་གི་ཉམས་མྱོང་འདྲ་བོ་ཆི་འདྲ་ཟིག་རེད་སློབ་གསོ་གི་མྱོང་བ་ཆི་འདྲ་ཟིག་རེད་དེ་ནས་སློབ་མ་དེ་ཚོ་གི་མཐོ་རིམ་སློབ་སོ་ནང་ཡང་ནས་ད་སློབ་སྦྱོང་ཆི་མོ་ཟིག་ཐོབ་ཁོ་གི་དེ་ནས་ཁོ་ཚོ་གི་ཅིག་ལྟ་བ་ད་དེ་ནས་ད་ཁོ་ཚོ་དཔེར་ན་མི་རིགས་ཀྱི་ལྟ་བ་དེ་ནས་ཆབ་སྲིད་ཀྱི་ལྟ་བ་ད་ཤེས་ཡོན་པ་གི་ལྟ་བ་དེ་ཚོ་བར་ལ་འགྱུར་བ་ཆི་མོ་འགྲོ་གི་དེ་ཚོ་གི་ལྟ་བ་ལྟ་བ་དེ་གྲུབ་ཚུལ་ཆི་མོ་ཟིག་རེད་དེ་གི་བརྒྱུད་རིམ་ཆི་མོ་ཟིག་རེད་དེ་འདི་དེ་འདྲ་བྱས་ནས་སློབ་སྦྱོང་ཞིབ་འཇུག་བྱེད་དགོས་གི་མོ་དེ་ནས་བསམ་པ་འདྲ་བྱས་ན་དེ་མཐོ་རིམ་སློབ་གསོ

མཐོ་རིམ་སློབ་གསོ་དེ་མཐོ་རིམ་སློབ་གསོ་གི་ཤེས་བྱ་གསར་སྐྲུན་དང་ཤེས་རིག་གསར་སྐྲུན་ཡོད་ཁ་ཤེས་རིག་གསར་སྐྲུན་དང་རྒྱུན་འཛིན་ལ་ནུས་པ་ཆི་འདྲ་ཟིག་ཐོན་དགོས་ཀི་དེ་ཚོ་གི་ཅིག་སྲོལ་རྒྱུན་གི་ཤེས་རིག་དེ་ཚོ་རྒྱུན་བསྐྱངས་ནས་འཇོག་དགོས་ཀི་ད་གསར་སྐྲུན་གི་ནུས་པ་ཆི་མོ་ཡོད་ཀི་ད་དེ་སྐོར་ལ་གཙོ་བོ་ཕྱོགས་དེ་ཆ་ག་ནས་ཞིབ་འཇུག་བྱེད་དགོས་རེད།

ཆོས་ལུགས་ཤེས་རིག་རྒྱུན་འཛིན་བྱས་ན་ཆོག་གོ་དེ་གི་ལས་ཀ་ལས་དགོས་གོ་མོ། དེ་རེད། ངའི་སྤྲོ་བ་ངའི་ཞིབ་འཇུག་གི་ད་ཁྱབ་ཁོངས་འདྲ་བོ་དེ་བཤད་དགོས་ན་དེ་ནང་ན་ཡོད་རེད། ཨོ་རེད་རེད་དེ་འདང་ན་ཁྱོད་རང་གི་དམིགས་བསལ་གི། indigenous འདིའི་ཁྲོད་ནས་ཞིབ་འཇུག་གནང་གི་ཡོད་ཅི་ཟེར་གི་ཡོད།

ཁྱོད་རང་གི་ཅིག་གསར་གཏོད་ཡིན་འདྲ་ཡིན་ན་དེ་སྔོན་མ་ནས་ཡོད་ནི་གི་དེ་མོ་གི་ཐ་སྙད་ཟིག་རེད། ཨ་ཨ་དེ་ནི་རེད་དེ་སྤྱིར་བཏང་ངས་བསམ་ན་ད་ངས་ཆེན་པོ་ཟིག་ལྟ་ཐུབ་མ་སོང་མོ་ད་ངོ་མ་རེད། བོད་གི་ཅིག་གཞུང་དེ་ཚོ་གི་ནང་ནས་ཅིག་གཉུག་མར་གནས་པ་ཟེར་ནི་ཚིག་དེ་མཉམ་གི་ཡོད་མེད་ཧ་གོ་མ་སོང་ཡིན་ན་ངི་དེ་གཉུག་གནས་ཟེར་བ་དེ་གཉུག་མར་གནས་པ་ད་རེད། གདོད་མ་ནས་གནས་པ་འདྲ་བོ་དེ་དེ་གི་ནང་དོན་ཡོད་པའི་ཆ་ཡིན

བེད་སྤྱོད་བྱས་ན་ཅི་ཟིག་གི་ནུས་པ་ཐོན་གི་བསམ་ན། གཉུག་གནས་ཟེར་ན་གཅིག་ཡིན་ན་དེ་གནས་ཡོད་ཁ་ཅིག་གནས་ཟེར་ན་ས་གི་ནང་དོན་ཡོད་གི་མོ། རེད་རེད། གནས་དེ་ནང་ཡོད་ནི་རེད་གཉིས་པ་ཡིན་ན་ད་གཉུག་མ་ཟེར་རྒྱུ་དེ་ཡང་གཅིག་རྟག་མ་དང་རྣལ་མ་དེ་འདྲ་གི་ནང་དོན་ཡོད་ཁ། དེ་ནས་རེད། གཉུག་མར་གནས་པ་ཟེར་ན་དེ་ངའི་མི་དང་ས་གི་བར་གི་འབྲེལ་བ་དེ་གཅིག་འབྲེལ་བ་ཡག་པོ་ཡིན་པ་དེ་ནས་ཡང་མིན་ན་འབྲེལ་བ་གཅིག་རྟག་མ་བརྟན་པོ་ཡིན་པ་ཡིན་པ་དེ་འབྲེལ། རེད་རེད། བརྟན་པོ་ཡིན་པ་དེ་གི་འབྲེལ་བ་དེ

ཁོ་ཚོ་གི་སྲོལ་རྒྱུན་གྱི་ཤེས་རིག་འདྲ་བོ་དེ་ངག་རྒྱུན་ངག་ཐོག་ནས་གཙོ་བོ་ངག་ཐོག་ནས་རེད། ཡིན་ན་ཡང་ཡི་གེ་རྩ་བ་ནས་མེད་ཟེར་རྒྱུ་མ་རེད་ད། མ་ཡ་གི་རིགས་མ་ཡ་མི་རིགས་འདྲ་བོ་ཡིན་ན་ཡི་གེ་ཡོད་ཁོ་ག་སྔོན་མ་ནས། ཡང་དེ་མ་ཡིན་པའི་ད་ཡི་གེ་ཟེར་རྒྱུ་དེ་ཡང་རྣམ་པ་གཞན་པ་གི་སྒང་ནས་ཡོད་ཟེར་ནས་ཁོ་ཚོ་དེ་འདྲ་བཤད་གི་ཡོད། ཡིན་ན་ཡང་ད་གཙོ་བོ་ཚང་མ་ངག་རྒྱུན་གྱི་རིག་གནས་རེད། དེ་ནས་ད་ནུབ་ཕྱོགས་ཀྱི་འདི་མི་སེར་སྤེལ་བ་འགོ་བཙུགས་ཏེ། ཁོ་ཚོ་གི་མྱི་ངན་མི་རིགས་འདི་ཚོ་ལ་ཞིབ་འཇུག་མང་པོ་བྱས་ནས་འདུག་ད། ཞིབ་འཇུག་གི་བརྒྱུད་རིམ་དེ་གི་ནང་ན་ད་མྱི་ངན་མི་རིགས་ཀྱི་ཤེས་རིག་དང་དེ་ནས་མི་རིགས་ཀྱི་ངོ་བོ་མི་རིགས་ཀྱི། ལ་རྒྱ་ལ་སོགས་པ་ལ་གནོད་སྐྱོན་ཆེན་པོ་བྱུང་བ་ཟེར་གོ་གི་མོ་ཞག་གཅིག་གི་གོ་རིམ་གྱི་ཁྲོད་ནས་ད་གཅིག་དགུ་དྲུག་ཅུ་ཡར་མས་བཟུང་ནས་གཉུག་གནས་མི་རིགས་སོ་སོ་གི་ཤེས་ཡོན་པ་མང་པོ་དང་སློབ་གྲྭ་ཆེན་པོ་ལ་སོགས་པ་ནས་ཐོན་ནི་གི་ཤེས་ཡོན་པ་མང་པོ་ཟིག་མི་རིགས་རང་གི་ཞིབ་འཇུག་གི་ཐབས་ལམ་སྒོས་མི་རིགས་རང་གི་ཅིག

རྒྱ་ཆེན་པོ་རྒྱ་ཆེན་པོ་དར་རྒྱས་ཆེན་པོ་ཆགས་ཡོད་མ་རེད་ད་ཡིན་ན་ར་གང་ལ་གང་འཚམ་གྱི་ཁོ་ཚོ་གི་དེ་རྐང་འདྲ་བཟོ་འཛུགས་ནས་དེ་རྨང་གཞི་ཡག་པོ་ཞིག་ཆགས་ཡོད་གི་ད་ལྟ་ཡིན་ན་དེ་ཡིན་པའི་རྒྱུ་མཚན་གྱི་ད་ཁྱད་པར་དུ་ད་ནིའུ་ཟི་ལན་དུ་གི་མའོ་རི་མི་རིགས་ཡོད་ཀ་མའོ་རི་མི་རིགས་ཡིན་ན་དེ་ཚོ་གི་ཞིག་མཐོ་རིམ་སློབ་གསོ་ད་སོ་སོ་གི་ཅིག་ཤེས་ཡོན་ཤེས་ཡོན་ལྟེ་བ་ཞེས་པའི་གི་སློབ་གསོ་གི་སྒྲིག་གཞི་དེ་ཡག་པོ་ཅིག་ཆགས་ཡོད་གི་ཟེར་གོ་གི་རེད་རེད་དེ་ཚོ་ཡིན་པའི་རྐྱེན་གྱིས་གི་ད་སློབ་དེའི་ནང་ནས་ད་སློབ་གསོ་གི་སྒྲིག་གཞི་དེ་ཚོ་གི་ནང་ནས་ཐོན་པའི་གི་ཤེས་ཡོན་པ་མང་པོ་ཟིག་གི་སོ་སོ་གི་དེ་ཞིབ་འཇུག་གི་ཐབས་ལམ་དེ་ཡོ་རུབ་ཡོ་རུབ་གི་ད་ལྟ་སང་བརྗོད་རྒྱུ་གི་ཞིབ་འཇུག་ཐབས་ལམ་ཟོ་ག་དེ་རེད་རེད། མང་ཆེ་ཤོས་ད་ཡོ་རུབ་དང་མི་རིགས་དཀར་པོ་གི་རིག་གནས་དེ་གཙོ་བོ་བྱས་པའི་གི་ཞིབ་ཞིབ་འཇུག་འཇུག་བྱེད་ཐབས་ལམ་ཐབས་ཟེར་རེ་ཟེར་གོ་ནི་རེད། ཨང། རེད། ཨང་ཞིབ་འཇུག་བྱེད་ཐབས་དེ་དེ་ནས་ཁོ་རང་ཚོ་གི་སོ་སོ་གི་ད་རིགས་གི་རིག་གནས་ད་གཞུང་ལུགས་དེ་ཚོ་མང་པོ་ཟིག

འོ་དེ་ནས་ཁྱོད་རང་ངོས་ནས་བྱས་ན་ཞིབ་འཇུག་བྱེད་ཐབས་སྐོར་ནས་ད་དམིགས་བསལ་གྱི་སྤྱི་ཚོགས་རིག་པ་ཡང་ན་མི་རིགས་རིག་པ་འདིའི་སྐོར་གྱི་ཞིབ་འཇུག་བྱེད་ཐབས་དུ་བཀོལ་སྤྱོད་བྱེད་གོ་ནི་ར་ཡང་ན་ཅིག། གཉུག་གནས་རིག་གནས་ཟེར་གོ་ནོ་གཉུག་གནས་རིག་པ་འདིའི་སྐོར་ལ་ཡང་ཞིབ་འཇུག་བྱེད་ཐབས་ཅིག་དམིགས་བསལ་གྱི་ཡོད་ནི་རེད། ང་རེད་རེད་རེད་འདི་ཞིབ་འཇུག་ཐབས་ལམ་ད་ཅིག་གི་ཐབས་ལམ་སྣ་མང་འདྲ་ཟིག་ཡིན་ནི་རེད། ཅིག་གི་ཚང་མ་འདྲེས་འདུག་ནི་འདྲ་ཟིག་ཡིན་སྤྱིར་བཏང་ཡིན་ན་ད། མི་རིགས་རིག་པ་གི་དེ་ཆ་ཆི་ཟེར་གོ་ནི་ཡར་ངོ་ལྡོག་ཆོས་ཅན་པོ་ཡོད་ཀ། རེད། དེ། བྱེད་ཐུབ་རྒྱུ་དེ་ཧ་ཅང་གལ་ཆེན་པོ་ཟིག་རེད་མོ་ཆེད་རྩོམ་འདི་ལ་མཚོན་ན་ཅི་རེད་ཟེར་ན་ད་ང་འདི་ངས་བཤད་རྒྱུ་གི་དེ་མི་དང་ས་གི་བར་གྱི་འབྲེལ་བ་དེ་ཧ་ཅང་གལ་ཆེན་པོ་རེད་ཁྱད་པར་དུ་ཤེས་བྱ་དང་ཤེས་རིག་ཟེར་རྒྱུ་ཤེས་པ་ཟེར་རྒྱུ་དེ་མི་དང་ཅིག་རི་ཆུ་ལ་སོགས་སྣོད་བཅུད་གི་བར་གྱི་ཅིག་འབྲེལ་བ་ནས་འབྲེལ་བ་དེ་བརྒྱུད་ནས་ཡོང་ནི་ཟིག་རེད་ཟེར་ནི་ངི་དེ་མོ་ཟིག་གི་ལྟ་བ་ཟིག་འདོན་གོ་ནི་རེད་མོ། དེ་ཡིན་དང་ན་ད་འུ་གི་ཅིག་རང་གི་ས་ཆ་ན་འགྱོ་ནི་དེ་ཞིབ་འཇུག་བྱེད་ཐུབ་རྒྱུ་དེ་ཧ་ཅང་གལ་ཆེན་པོ་ཟིག་རེད་ད། ཡིན་ན་ཡང་ད་ཉེ་ཆར་གི་ནད་ཡམས་ལ་སོགས་པ་ད་རྒྱལ་སྤྱི་གི་འགྲོ་འོང་ལ་སོགས་པ་གི་བཀག་རྒྱ་མང་པོ་ཟིག་ཡོད་གི་མོ། དེའི་རྒྱུ་མཚན་གི་ད་རེས་གི་ངི་ཞིབ་འཇུག་གི་ད་དེ་རྒྱུ་ཆ་གཙོ་བོ་དེ་ཡིག་ཆ་གི་སྒོ་ནས་ལྟ་གི་ཡོ།

གཅིག་རྨི་ལམ་ལ་སོགས་པ་དང་དེ་ཚོ་ཡང་རྒྱུ་ཆ་ཡིན་ནི་གཅིག་སྣང་བ་འདྲི་ཐུབ་པ་གོ་དེ་ཡིན་དང་ན་ད་གཅིག་གིས་ང་རང་གི་ང་རང་ཞིབ་འཇུག་པ་ཞིག་ཡིན་པའི་གི་ཆ་ནས་ང་རང་གི་གཅིག་བསམ་ཚུལ་ཟེར་གོ་ནོ་གོ་ཞིབ་འཇུག་འདི་གི་ལག་ཆ་འདྲ་བོ་དེ་ཡིན་པ་དེ་ཧ་ཅང་གསལ་བོ་ཡོང་གི་ཡོད་རེད།

གི་ནང་ནས་འཚར་ལོངས་བྱུང་དེ་ནས་ཡང་ད་ལྟ་གི་སློབ་གསོ་གི་བོད་ནང་ནས་ད་ལྟ་གི་སློབ་གྲྭ་གི་སློབ་གསོ་བརྒྱུད་ནས་ཡོང་ནི་གི་མྱི་ཟིག་ཡིན་པའི་ཆ་ནས་ཁྱོད་བརྗོད་གཞི་འདི་ལ་འདྲིས་ཆ་ཡོད་གི། རེད། དེ་ནས་ད་ང་ཚོ་ཁྱོད་འདི་ལས་ཀ་འདི་བྱེད་ཐུབ་རྒྱུ་གི་ཡིད་ཆེས་ཡོད་ཁྱོད་འདི་ལས་རེད། ཀ་ལས་དང་བཟང་གི་དེ་བཟས་ནས་ད་ཕྱོགས་བསྡོམས་འདྲ་བོ་དེ་མོ་གནང་སོང་མོ་ཡིན་ན་ར་ཡང་ད་རེད། ཁྱོད་ཞིབ་འཇུག་གི་ཞིབ་འཇུག་གི་ཐབས་ལམ་དང་ཞིབ་འཇུག་འདི་ད་འཆར་གཞི་འདྲ་བོ་དེ་འདི་མོ་ཟིག་ཡོང་རྒྱུ་རེད་བསམ་ན་ཁུ་ཆ་ད་བཏང་ན་མི་ཞིག་ཟེ་གོ་མོ་ཁུ་ཆ་ད་ད་དེ་བཏང་ན་མི་ཞིག་གི་དུ་ཟེ་གོ་གི་དུ་ང་ཟེ་ནི་ང་སྤྱིར་བཏང་ང་རང་ང་ལ་མཚོན་ན་ཡང་ང་འདི་འདི་མོ་ཟིག་ཡོང་རྒྱུ་རེད་ལམ་ཀ་ང་ལམ་ཀ་འདི་བརྒྱུད་ན་འབྲས་བུ་འདི་མོ་ཟིག་ཐོབ་རྒྱུ་རེད་ཟེ་ནི་ཚོད་དཔག་ང་རང་ཡང་བྱེད་མི་ཐུབ་ཟེ་ན་ད

ཁྱབ་རྒྱ་ནང་དུ་ཆེ་སོང་ཟེར་ན་ཁྱབ་རྒྱ་ནང་དུ་ཆེ་སོང་གོ་དེ་ཡིན་དང་ན་ཅིག་གི་དཀའ་རྒྱུ་རེད་ཟེར་གོ་གོ་མོ་རེད་དེ་གཅིག་རེད་གཉིས་པ་ཡིན་ན་ད་ཡང་ཅི་ཟེར་གོ་ནི་རེད་གོ་ང་འདི་གཉུག་གནས་རིག་པ་དང་གཉུག་གནས་མི་རིགས་གི་དེ་རིག་གཞུང་དེ་ཁྱེར་ཡོང་དེ་ཁྱེར་དང་གཉུག་གནས་མི་རིགས་གི་དེ་རིག་གཞུང་གི་ལྟ་བ་དེ་ས་ཆ་གཙོ་བོ་འཛིན་པ་གི་ལྟ་བ

ངོ་མ་གི་ད་ཅིག་རིག་གཞུང་འདྲ་བོ་དེ་ཚོ་ང་ཐོག་ན་ཡོད་གི་དེ་ནས་ཁོ་ཚོ་ཡང་མི་སེར་སྤེལ་བ་བརྒྱུད་ནས་ད་ཅིག་གྱོང་གུན་ཚབས་ཆེ་ཐེབས་ཡོད་ག་དེ་ཡིན་པའི་རྒྱུ་མཚན་གི་ད་གཉུག་གནས་རིག་པ་འདི་བཀོལ་སྤྱོད་བྱས་བོད་ལ་བཀོལ་སྤྱོད་བྱས་ན་བོད་པ་གི་ཤེས་རིག་དང་བོད་པ་གི་དེ་ལོ་རྒྱུས་དེ་ཆུང་རུ་གཏོང་གི་ཨི་ཡོད་གི་ཟེར་ནས་དེ་མོ་གི་དོགས་གཞི་བླངས་ནས་ཡོད་གི་མོ་སྤྱིར་བཏང་བཤད་ན་ང་དེ་བོད

བོད་ས་ཆ་དེ་ནས་རི་ཆུ་དང་སྟོང་ཕྲག་མང་པོ་ཡོད་ནི་རེད། རེད་རེད་དེ་རེད་དང་རི་ཆུ་དེ་ཚོ་ལ་གནས་པའི་བོད་ཀྱི་འཇིག་རྟེན་ལ་གནས་ནི་གི་མི་མ་ཡིན་གི་ཁམས་ཡོད་པ། རེད། དེ་ཡིན་དེ་ཚོ་ཚང་མ་ནང་འདུས་ཡོད་གོ་མོ་དེ་རེད་ནང་འདུས་སོང་ན་ངའི་བསམ་རྒྱུ་དེ་ད་ཆ་ད་ལྟ་གི་བོད་དང་བོད་པ་ཟེར་རྒྱུ་དེ་བོད་ཀྱི་མི

ཁྱོད་རང་མཚོན་ན། ཡ་ཡ། དེ་ངས་ཕྱོགས་གཉིས་ནས་བསམ་བློ་གཏོང་གི་ཡོད་མོད། ཅི་ཡིན་ན་ད་གཞུང་ལུགས་ཀྱི་ཆ་ནས་བཤད་ན། ངས་དཔྱད་རྩོམ་འདི་བརྒྱུད་ནས་ད་བོད་གི་ཅིག་གནས་དང་དེ་ནས་སྣོད་བཅུད་རི་ཆུ་གི་ལྟ་བ་དེ་གཙོ་བོ་འཛིན་པའི་གི་ཞིབ་འཇུག་གི་ཐབས་ལམ་འདི་འདྲ་ཟིག་རེད་ཟེར་ནས་དེ་མོ་གསར་བཅོས་ཤིག་ཐུབ་ན། འདི་དེ་ད་མི་རིགས་གཞན་པ་ཡང་ཁྱད་པར་དུ་གཉུག་གནས་མི་རིགས་ཀྱི་ཞིབ་འཇུག་དང་ཤེས་ཡོན་པའི་སྡེ་ལ་འགྲོ་ན་དང་ནི་དེ་ནང་ནས་ཁ་བརྡ་དེ་ཡང་ཇི་འདྲ་བོ་ད་ད་ཅིག་དྲང་མོ་བཤད་ན་ད་བོད་གི་རིག་གནས་ངོ་སྤྲོད་ཀྱི་ནུས་པ་ཟིག་ཐོན་གྱི་རེད་བསམ་གོ་མོ་དེ་གཅིག་རེད་ད་ནི་གཉིས་པ་ཡིན་ན་ད་ལག་ལེན་གྱི་ཆ་ནས་བཤད་ན་ངའི་རེ་བ་ཟིག་ཡོད་རྒྱུ་དེ་འདི་རེད་ད་ངའི་ཞིབ་འཇུག་གི་ཐབས་ལམ

གོ་རིམ་གྱི་ནང་ནས་བྱུང་བ་ཟེར་རོ་མོ། དེ་ཚོ་ལ་ཞིག་དགག་སྒྲུབ་དང་དེ་བྱས་ནས་གི་དེ་འདྲ་བྱེད་པའི་གི་དེབ་ཟིག་རེད། དེ་དང་ཞོར་གི་དེ་དང་ཞོར་གི་གཉུག་གནས་མི་རིགས་རང་གི་ཞིབ་འཇུག་གཉུག་གནས་མི་རིགས་རང་ལ་དགོས་མཁོར་ཡོད་པའི་རང་གི་ཤེས་རིག་དང་མི་རིགས་ཀྱི

འདི་གནས་ཚུལ་དེ་ལ་ལྟ་སྟངས་མ་འདྲ་བ་ཡོད་གི་དེ་ནས་ཁོ་རང་གི་ཕ་ཡུལ་ལ་ཡོང་ནས་ཕ་ཡུལ་ནས་ཅིག་ཆོ་ག་ཡོད་ཀ་ཆོ་ག་ད་དེ་རིམ་གྲོ་འདྲ་མི་འདྲ་བརྒྱུད་ནས་ད་དེ་གི་གོ་རིམ་གི་ཁྲོད་ནས་ཡང་སོ་སོ་གི་ས་ས་ས་ཆ་བར་གི་ཅིག་འབྲེལ་བ་འདྲ་བོ་ཚུགས་ཐུབ་ནི་དེ་གི་ཡང་ཅིག་མི་མ་ཡིན་ཁམས་ཡོད་ཀ་རེད་རེད་མི་རིགས་དེ་གི་མི་མ་ཡིན་གི་ཁམས་བར་གྱི་ཅིག་འབྲེལ་བ་འདྲ་བོ་བྱུང་ན་དེ་འབྲེལ་བ་དེ་བརྒྱུད་ནས་སོ་སོ་གི་ས་ཆ་རང་གི་ཕ་ཡུལ་ལ་ཡོང་ནས་དེ་གི་ད་མི་མ་ཡིན་གི་ཁམས་གཞན་པ་བར་གྱི་ཅིག་འབྲེལ་བ་དང་དེ་ནས་ཆོ་ག་དེ་ཚོ་བརྒྱུད་ནས་ད་ཁོ་ཅིག་ཕྱིར་ར་ཅིག་ཐོན་ཐུབ་ནི་འདྲ་བོ་ཕྱིར་ར་ཅིག་བསམ་པ་དེ་བསམ་པ་ཐོན་ཐུབ་ནི་དེ་ནས་ཁོ་རང་གི་མི་རིགས་ཕ་བུ་ལོ་མི་རིགས་ཀྱི་ཅིག་རིག་གནས་དེ་ཚོ་ཡང་ཅིག་སྲུང་སྐྱོབ་ཐུབ་ནི་འདྲ་འདྲ་དེ་མི་གི་རྣམ་པ་ཟིག་ཡོད་ཁ་ད་ཧ་ཅང་ཡག་པོ་ཟིག་རེད་དེའི་ནང་ནས་ད་སྤྱིར་བཏང་འདི་སྒྲུང་ཁ་ཤས་ཟིག་མཉམ་གི་འདྲེས་ཡོད་ཁོ་མོ་ཅི་ཡིན་ན་ཁོ་ཚོ་གི

རེད། ལེ་ཟི་ལི་སིལ་ཁོ་གི་བརྩམས་སྒྲུང་གཞན་པ་མང་པོ་ཡོད་ནི་རེད་སྒྲུང་ཐུང་ཡོད་གི། མོ་རང་ཧ་ཅང་རྩོམ་པ་པོ་གྲགས་ཆེན་ཟིག་རེད། དེ་ནས་ངས་ངོ་སྤྲོད་བྱེད་ནི་གི། ད་ལོ་བཤད་བསམ་གྱི་བཟོ་རྒྱུ་ངས་ངོ་སྤྲོད་བྱེད་ནི་གི་དེབ་འདི་གསུམ་པོ་དེ། ཧ་ཅང་ད་ཅིག་གཞུང་ལུགས་དང་ལྟ་བ་གི་ཐད་ནས།

དེ་འདྲ་མ་རེད་ཡིན་ན་ཡང་ཁོ་ཚོ་སྤྱིར་བཏང་གཉུག་གནས་མི་རིགས་འདི་ཨ་རི་གི་གཉུག་གནས་མི་རིགས་མང་པོ་ཟིག་ནང་ན་ཁོ་ཚོ་སྲོལ་རྒྱུན་གྱི་སྤྱི་ཚོགས་འདྲ་བོ་དེ་བུད་མེད་ཀྱི་གོ་གནས་ཆེན་པོ་ཡོད་ཁོ་མོ་གཅིག་གི་མོ་རྒྱུད་སྤྱི་ཚོགས་ལས་གོ་ག་དེ་འདྲ་བོ་ཡོད་གི་དེ་ནས་རེད་ཁོ་ཚོ་གི་ཞིག་ཤེས་ཡོན་པ་མང་པོ་བུད་མེད་རེད་ཡིན་ན་ཡང་སྐྱེས་པ་ར་ཡོད་གི་རེད་དེ་ནས་ད་བརྩམས་སྒྲུང་བ་གཞན་པ་ཟིག་ངོ་སྤྲོད་ཡི་གོ་ན་འདི་ཤར་མན་ཨ་ལེགས

གཞུང་ལུགས་དེ་ཚོ་ཡང་གཉུག་གནས་གཉུག་གནས་པ་གི་དེ་གཉུག་གནས་རིག་པ་གི་གཞུང་ལུགས་དེ་ཚང་གི་ང་ལ་ཤུགས་རྐྱེན་ཆེན་པོ་ཐེབས་ཡོད་ནི་རེད་ད་ཡིན་ན་ཡང་བརྩམས་སྒྲུང་དེ་ཚོ་གི་ཡང་ཤུགས་རྐྱེན་ཡོད་གི་བསམ་གི་བརྩམས་སྒྲུང་དེ་འདྲ་ཀློག་ནས་ཨང། གོ་སོང་གོ་སོང། ཨོ་དེ་ཡག་པོ་རེད་དེ་ཡག་པོ་རེད་བཀའ་དྲིན་ཆེ་བཀའ་དྲིན་ཆེ། ཨོ་ཡ་རེད་ཡ། ཨོ་རེད་ཡ་ཡ་ཡ་ད་ནི་ད་དུས་ཚོད་གི་དབང་གིས་ཟེར་གོ་ནི་རེད་ད་དེ་རིང་གི་ལེ་ཚན་འདི་ནས་མཚམས་འཇོག་རྒྱུ་ཡིན་མོ། ད་ཡང་བསྐྱར་རྒན་བཀྲ་ཤིས་བདེ་སྐྱིད་ལགས་དེ་རིང་གི་ལེ་ཚན་འདི་ནང་ཞུགས་འདུག་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་ནི་ཡིན།